sbs.com.au/tibetan འདི་ལོའི་ཟླ་བ་བརྒྱད་པའི་ཚེས་བཅུ་བདུན་ནས་ཚེས་ཉི་ཤུ་བར་ཉིན་བཞིའི་རིང་བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ཀྱི་གོ་སྒྲིག་འོག་ལྔ་དང་ལྔ་བཅུའི་གཞོན་སྐྱེས་ཚོགས་འདུ་འབྱུང་འགྱུར་བོད་ཀྱི་མདུན་ལམ་ཞེས་པའི་ལྷན་ཚོགས་ཐེངས་དང་པོ་དེ་ཚུགས་ཡོད། ཕྱི་རྒྱལ་ཡུལ་གྲུ་ཁག་བཅོ་ལྔ་ནས་གཞོན་སྐྱེས་གྲངས་བརྒྱ་མཉམ་ཞུགས་བྱས་ཡོད་པ་ལས་ཨོ་སྟྲེ་ལི་ཡ་ནས་གཞོན་སྐྱེས་ཚོགས་བཅར་བར་ལྔ་བྱུང་ཡོད་འདུག་ཨོ་སྟྲེ་ལི་ཡའི་རྒྱལ་ས་ཁན་བྷེ་ར་ལས་ཚོགས་བཅར་བ་གཉིས་དང། གྲོང་ཁྱེར་མེལ་བྷོན་ལས་ཚོགས་བཅར་བ་གཉིས། གྲོང་ཁྱེར་སིད་ནི་ལས་ཚོགས་བཅར་བ་གཅིག། བཅས་ཡོད་འདུག་ལེ་ཚན་དེའི་བརྒྱུད་ངས་ཨོ་སྟྲེ་ལི་ཡ་ནས་ལྔ་དང་ལྔ་བཅུའི་གཞོན་སྐྱེས་ཀྱི་ཚོགས་འདུའི་ཚོགས་བཅར་བ་འགའ་ཤས་ལ་བཅར་འདྲི་བྱས་ཡོད་པ་ལྷན་རྒྱས་ཀྱིས་གསན་རོགས་གནང། ཚོགས་བཅར་བ་ཚོར་ད་ལན་ལྔ་དང་ལྔ་བཅུའི་ཚོགས་འདུ་དེའི་བརྒྱུད་ཉམས་མྱོང་ཤིན་ཏུ་བཟང་པོ་བསགས་ཡོད་པ་དང་གོ་སྐབས་དེ་ལྟར་ཧ་ཅང་གི་རྩ་ཆེན་ཡིན་པར་འགྲེལ་བརྗོད་གནང་སོང། Australian National University། ཏེ་ཨོས་ཏྲེ་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་པོ་ནས་འབུམ་རམས་པའི་སློབ་པ་མཐར་སོན་མཁན་གྱི་གྲྭ་བསྟན་འཛིན་ཆོས་འཕགས་ལགས་ཀྱིས་ཁོང་རང་སྒེར་གྱི་མྱོང་ཚོར་འགྲེལ་བརྗོད་གནང་བར། ལྔ་དང་ལྔ་བཅུ་གཞོན་སྐྱེས་ཚོ་ཚོགས་ཆེན་དེ་ད་བཅར་ཡག་རག་པ་དེ་དགའ་བོ་བྱུང། ཨ་ནི་ད་དེ་ཉམས་མྱོང་དམིགས་བསལ་ཞེ་པོ་ཅིག་རེད་ད་གང་ལྟར་ད་ལན་གྱི་ཚོགས་འདུ་འདིའི་ནང་ལ་ཨ་ནི་རྒྱ་བལ་འབྲུག་གསུམ་ཐེ་བའི་གི་གང་ལྟར་འཛམ་གླིང་ཕྱོགས་ཡོངས་ནས་ཨ་ནི་བོད་པའི་ན་གཞོན་དང་ལོ་ཉི་ཤུ་དང་ཉི་ཤུའི་སྒང་ཨ་ནི་ཡང་ད་བཞི་བཅུ་འདྲ་གི་ད་ན་གཞོན་ཤེས་ཡོན་སྣ་འཛོམས་ཨ་ནི་ད་དེ་ཡང་ད་དེང་དུས་ཀྱི་ཤེས་ཡོན་ཚད་མཐོ་པོ་སླེབས་བསྡད་པ་ཨ་ནི་ལས་རིགས་ད། ཅིག་དེང་དུས་ཀྱི་ད་ཅིག་ལས་རིགས་འདྲ་མིན་ནང་ལ་ཞུགས་བསྡད་རྒྱུ་མང་པོ་ཞེ་པོ་ཅིག་འཛམ་གླིང་ཕྱོགས་མཐའ་ག་ས་ག་ནས་ཨ་ནི་ཕན་ཚུན་ཐུག་བཀའ་མོལ་ཞུ་རྒྱུ་བྱུང་མ་ཟད་ཨ་ནི་ད་དེ་ཚོ་ཚང་མ་གི་ཅིག་གི་སྐད་ཆ་བཤད་ཡོང་དུས་ཙམ་པ་ཨ་ནི་སོ་སོའི་མི་རིགས་ལ་ཤ་ཚ་དང་ལྷག་བསམ་དང་ཨ་ནི་ཅིག་གི་བོད་མིའི་རྩ་དོན་འདིའི་ཆེད་དུ་ག་ག་འདྲ་ཅིག་བྱེད་དགོས་ན་བསམ་བསམ་གི་ཅིག་གང་དྲག་བསམ་པའི་གི་སེམས་ཁུར་དང་ཤ་ཚ་ཧ་ལས་པ་ཞིག་འདུག་བྱས་དུས་ཙམ་པ་འདི་ཚོ་ཅིག་ཕན་ཚུན་མཇལ་འཕྲད་བྱུང་ཨ་ནི་ཅིག་བཀའ་མོལ་ཞུ་རྒྱུ་བྱུང་དུས་ཨ་ནི་ཅིག་ད་ང་ཚོའི་རྩ་དོན་འདི་ལ་མུ་མཐུད་ནས་རེ་བ་འདུག་ཨ་བསམ་བསམ་གི་ཅིག་རེ་བ་གསར་བ་འདྲ་ཞིག་སྐྱེས་སེམས་ཤུགས་འདྲ་ཞིག་སྐྱེས་བྱུང།
ཡང་བསྟན་འཛིན་ཆོས་འཕགས་ལགས་ཀྱིས་གསུངས་དོན།
ཨ་ནི། ད་ང་རང་གི་ཅིག་ཚོར་སྣང་འདྲ་པོ་དེའི་སྐབས་ཐོག་གི་ཚོར་བ་ཡག་ཤོས་ཅིག་ག་རེ་བྱུང་སོང་ལབ་ན། ཕ་གའི་སླེབས་བསྡད་མཁན་གྱི་གཞོན་སྐྱེས་ཚོ། ད་གཙོ་བོ་བོད་མིའི་རྩ་དོན་དང་ང་རང་ཚོ་གི་ཅིག་འཐབ་རྩོད་དེ་ཡི་ལ། ད་ཐབས་ལམ་འདྲ་པོ་ཅིག་ག་རེ་འདུག་ང་ཚོ་འཐབ་རྩོད་ཡུན་གནས་ཐུབ་ཡ་ལ་ཐབས་ལམ་ག་རེ་འདུག་ད་དེ་རྩ་དོན་རང་ལ་དམིགས་བྱས་བཀའ་མོལ་གནང་བསྡད་པ་མ་གཏོགས། ཨ་ནི་དེའི་བར་ལ་ཅིག་གི་ཆོལ་ཁ་དང་ཆོས་ལུགས་དང་དེ་འདྲས་ཀྱི་འཐེན་འཁྱེར་གྱི་བསམ་བློ་ཁོག་ཏུ་བཅངས་ནས་ཚོགས་འདུ་ཅིག་གི་ལམ་ཁ་གཞན་དག་ལ་ཁྲིད་འགྲོ་མཁན་བཟོ་འདྲ་བ་དེ་འདྲས་རྩ་བ་ཉིད་ནས་ཉི་མ་གཅིག་ཉི་མ་བཞིའི་རིང་ལ་རྩ་བ་ཉིད་ནས་མཐོང་མ་སོང་གོ་མ་སོང་བྱས་དུས་དེ་ངས་ཀྱིས་གཞོན་སྐྱེས་ཚོའི་ནང་ལོགས་ལ་ཧ་ལས་པའི་ཡག་པོ་འདུག་བསམ་པ་ཞིག་བྱུང་སོང།

སྔོན་མ་ནས་འདས་གང་དུ་གོ་སྐབས་བྱུང་ཡོད་མ་རེད་ད་དེ་རིང་སང་མི་བོད་པ་ཚང་མ་ཐོར་བསྡད་ཡོད་རེད་འཛམ་བུ་གླིང་ལ་ཨ་ནི་གཞོན་པ་ཚོ་སོ་སོ་ཚོ་གི་ད་ལས་ཀ་ལ་བེད་ཁ་ར་འཁོད་དེ་ཨ་དེ་ནས་ཁ་རེ་ང་ཚོ་འདི་འདྲས་འཛོམས་ཡས་ཀྱི་གོ་སྐབས་རག་ཡོད་མ་རེད་ཨ་ནི་ཨ་ད་སི་ཏི་ཨའི་གི་བོད་གཞུང་གི་དེ་གྲ་སྒྲིག་གནང་བ་དེ་ངས་དཔེ་ཡག་པོ་རེད་བསམ་ཨ་ནི་ད

ད་ལྟ་ལྔ་དང་ལྔ་བཅུ་ཀྱི་ཚོགས་འདུ་གཞོན་སྐྱེས་ཚོགས་འདུ་དེ་དངོས་གནས་སོ་སོའི་ངོས་ནས་ཅིག་མཐོང་སྣང་ལ་དཔེ་མི་སྲིད་ཡག་པོ་བྱུང་སོང་བསམ་དྲན་གྱི་འདུག་དེ་ཡག་པོ་བྱུང་སོང་ཞུ་དགོས་རྒྱུ་མཚན་དེ་སྤྱིར་བཏང་གི་བཀའ་ཤག་ངོས་ནས་གྲ་སྒྲིག་བྱས་རེད་སྤྱིར་བཏང་དེ་ནང་ལོགས་ལ་ཅིག་གཞོན་སྐྱེས་དེ་གས་ཀྱི་མཉམ་ཞུགས་བྱེད་སྟངས་རེད་སྒང་ནས་གཏམ་བཤད་གནང་མཁན་རེད་སྤྱིར་བཏང་གི་ཁྱོན་ཡོངས་ཀྱི་ཨ་ནི་ཧ་ལས་པའི་གི་ཨ་ནི་ཅིག་ཚགས་ཚུད་པོ་དང་ཨ་ནི་མང་ཆེ་ཞིག་ང་རང་ཚོ་ནང་ཁུལ་ཕར་ཚུར་ཡང་ཅིག་ནི་གཞོན་སྐྱེས་དེ་གས་ཀྱི་ལས་ཀ་རྒྱལ་སྤྱིའི་སྤྱི་ཚོགས་ནང་ལོགས་ལ་ག་རེ་ག་རེ་བྱེད་ཀྱི་ཡོད་མེད་དེ་གས་ཧ་གོ་ཡ་རེད་སྤྱིར་བཏང་ངས་དཔེ་མི་སྲིད་ཀྱི་ཅིག་ཉེ་བོ་ད་མང་པོ་གཞོན་སྐྱེས་གསར་པ་མང་པོ་ཅིག་ངོ་ཤེས་ཨ་ནི་ཉེ་བོ་བྱུང་ཨ་ནི་སྤྱིར་བཏང་གི་ད་བོད་རྩ་དོན་ཐོག་ལ་ཨ་ནི་དངོས་གནས་གཞོན་སྐྱེས་ཚང་མས་འགན་འཁྱེར་གྱི་འདུག་བསམ་པ་དེ་འདྲས་ཀྱི་མྱོང་ཚོར་དངོས་གནས་ཧ་ལས་པའི་ཡག་པོ་ཅིག་བྱུང་སོང་བསམ་གྱི་འདུག།

ངོས་ཟིན་ཞིག་རིང་ལ་ད་ཚན་རིག་པ་དེ་འདྲའི་ད་ཅིག་འཛམ་བུ་གླིང་གི་མཁས་དབང་དེ་འདྲ་མང་པོ་ཐུག་ཡོད་རེད་ཨ། ད་དུང་སུ་ཐུག་ནས་ཡོང་དུས་ཨོ་ང་ཚོ་བོད་གངས་ཅན་གྱི་ལྗོངས་ལ་ཡོད་བསྡད་པའི་ད་རྒྱ་གར་ནཱ་ལེནྡྲ་ནས་ཡོང་བསྡད་པའི་ཤེས་ཡོན་འདི་ད་དངོས་གནས་དྲང་གནས་ཀྱི་ད་ཅིག་ཕ་གིའི་རྒྱུ་མཚན་ལྡན་པའི་ཐོག་ནས་ཅིག་འགྲེལ་བཤད་རྒྱག་ཡ་ཡོད་བསྡད་པ་ཅིག་འདི་ད་ཞེ་པོ་ཅིག་རེད་ཤག་ད་ནཱ་ལེནྡྲ།

འོ་ད་དེ་ཚོའི་གྲས་དེ། དེ་རིང་ཁ་སང་འཛམ་བུ་གླིང་འདི་སྒང་ལ། ཁྱད་དུ་འཕགས་པ་ཅིག་ཆགས་བསྡད་མཁན་ཅིག་དང། ཡང་དག་པའི་ངོ་མཚར་ཆེན་པོ་རེད་ཟེར་བྱས་ནས་ཅིག། ཙམ་ལ་ཡང་བཞག་ཡ་མིན་པ། ཁོ་ཁ་ཡོད་ལག་ཡོད་ཀྱི། འཛམ་བུ་གླིང་འདི་སྒང་ལ་དགོས་མཁོ་ཡོད་བསྡད་པའི་ཅིག་གི་དེ་གསལ་པོ་ཤར་རེད་ཤག། ཞེས་གསུངས་པ། ཚོགས་བཅར་བ་གསུམ་ཀས་ཨོ་སྟྲེ་ལི་ཡའི་ནང་ཡོད་པའི་བོད་རིགས་གཞོན་སྐྱེས་རྣམས་ལ་སྔར་ལས་ལྷག་པའི་བོད་པའི་རྩ་དོན་ཐོག་འོས་འགན་འཕར་མ་ཡོད་པ་འགྲེལ་བརྗོད་གནང་སོང། བསྟན་འཛིན་ལྷ་མོ་ལགས་ཀྱིས་ཨོ་སི་ཀྲི་ལི་ཡའི་ནང་ལོ་མང་རིང་གནས་ཡོད་པའི་བོད་རིགས་རྣམས་དང་ཉེ་ཆར་གསར་དུ་འབྱོར་བའི་བོད་རིགས་རྣམས་དབར་འབྲེལ་ལམ་བཟང་པོ་འཛུགས་ནས་ཕན་ཚུན་གཅིག་ཕན་གཅིག་གྲོགས་ཀྱིས་རོགས་འདེགས་བྱེད་རྒྱུ་གལ་ཆེན་པོ་རེད་ཞེས་ཁོང་གིས་གསུངས་དོན། ངའི་བསམ་པ་ལ་དང་ཐོག་ང་ཚོས་ཨོ་སི་ཀྲི་ལི་ཡའི་ནང་ཡོད་པའི་བོད་པ་རྣམས་བར་འབྲེལ་ལམ་བཟང་པོ་འཛུགས་རྒྱུ་དེ་གལ་ཆེན་པོ་མཐོང་གི་འདུག་དེ་རྗེས་ང་ཚོས་ཕན་ཚུན་ལ་ཕན་ཐོགས་དང་རོགས་རམ་བྱེད་ཆོག་དེའི་རྗེས་ང་ཚོས་ཕན་ཚུན་རོགས་སྐྱོར་དང། ཕན་ཐོགས་གང་ཐུབ་ཅི་ཐུབ་བྱེད་ཆོག་གང་ཡིན་ཟེར་ན་བོད་པ་མང་པོ་ཞིག་ཨོས་ཏྲེ་ལི་ཡར་སླེབས་ནས་ཡུན་རིང་སོང་ཀྱང་ཁོང་ཚོ་སོ་སོའི་ནང་མི་དང་ལས་ཀ་སོགས་ཀྱི་བྲེལ་བ་ཡོད་ཙང་བོད་པའི་སྤྱི་ཚོགས་དང་ཐག་རིང་པོ་ཆགས་ཀྱི་ཡོད། ངའི་ཚོར་བ་ལ་བོད་པ་གསར་པ་དང་རྙིང་པའི་བར་འབྲེལ་མཐུད་བཟང་པོ་མེད་པར་ཚོར་བྱུང། བསྟན་འཛིན་ཆོས་པ་ལགས་ཀྱིས་ཀྱང་ཨོ་སྟྲེ་ལི་ཡའི་ནང་ཡོད་པའི་བོད་རིགས་གཞོན་སྐྱེས་རྣམས་ཀྱིས་དེང་དུས་ཤེས་ཡོན་ལ་ཤུགས་བརྒྱབ་པའི་ཐོག་བོད་ཀྱི་རིག་གཞུང་དང་གནའ་རབས་ཀྱི་ཤེས་ཡོན་ལའང་དོ་ཁུར་དང་སློབ་སྦྱོང་བྱེད་དགོས་པ་གལ་ཆེ་ཡིན་པ་འགྲེལ་བརྗོད་གནང་བར། རེད་ད། ང་ཚོ་ཨོ་སྟྲེ་ལི་ཡའི་གཞོན་སྐྱེས་ད་ད་ལྟའི་ང་རང་ཚོའི་མི་ཐོག་འདི་ལ་ལས་འགན་ཧ་ལས་ཆེན་པོ་ཅིག་ཆགས་བསྡད་ཡོད་རེད་ཨ་ནི། ང་རང་ཚོ་ཕ་མེས་ཀྱི་ཕ་མ་ཚོས་ཀྱིས་ད་མི་ཐོག་འདིའི་སྐབས་དུས་ལ་ང་རང་ཚོ་ཨོ་སྟྲེ་ལི་ཡའི་ད་གཅིག་ཁ་ཤས་སྐྱབས་བཅོལ་གྱི་ལམ་འབྱོར་བ་དང་ཁ་ཤས་ད་གང་ལྟར་ཕ་མའི་གི་བརྒྱུད་ནས་གང་ལྟར་དེ Australia ལ་བཅའ་སྡོད་བྱེད་མཁན་གྱི་བོད་པ་ཤ་སྟག་ཆགས་བསྡད་ཡོད་རེད་བྱས་ང་ཚོ་མི་རབས་ཕྱི་མ་ཚོ་ད་གཅིག་གི་ད་ལྟ་ང་རང་ཚོ་གི་མི་རབས་འདི་ལ་ཧ་ལས་པའི་ལས་འགན་ཆེན་པོ་རེད་བསམ་གྱི་འདུག་ད་ང་རང་ཚོ་ཕ་མ་ཚོ་དང་པོ Australia ཕེབས་ཡོང་དུས་ཙམ་པ་ཨ་ནི་དེང་དུས་ཀྱི་ཤེས་ཡོན་གྱི་ཆ་ནས་ཆ་རྐྱེན་དེ་ད་ཞན་པ་རེད་དེ་ཁོང་རྣམ་པ་ལ་ཅིག་ང་རང་ཚོ་བོད་པའི་གི་ཆོས་དང་རིག་གཞུང་གི་མཁྱེན་རྒྱ་དེ་ཧ་ལས་པའི་ཆེན་པོ་ཡག་པོ་ཅིག་ཡོད་རེད་ད་ཡིན་ན་ཡང་ང་རང་ཚོ་གཞོན་སྐྱེས་གི་ད་ལྟའི་ང་རང་ཚོ་མི་ཐོག་འདི་ད་དེང་དུས་གི་ཤེས་ཡོན་གི་ཆ་རྐྱེན་གི་ཆ་ནས་སྐྱེས་དེ་ཡ་ཡར་རྒྱས་འགྲོ་གི་ཡོད་རེད་དེ་ཡང་ང་རང་ཚོ་གི་སོ་སོའི་གི་ངོ་བོ་གི་སྐད་དང་རིག་གཞུང་ཨ་ནི་ནང་དོན་རིག་པ་ལ་སོགས་པའི་གི་ཅིག་གི་ཆ་རྐྱེན་དེ་ཆུ་ཚད་དེ་ཞན་དུ་འགྲོ་གི་ཡོད་པའི་རྣམ་པ་ཅིག། ཏན་ཏན་ཡོད་རེད། ང་རང་ཚོ་ད་ལྟ Australia ནང་ལོགས་ལ་གཙོ་ད་ལྟ་ཕོན་ཆེན་པོ་ཅིག་ཨ་ནི་ཆབ་སྲིད་ཀྱི་བཙོན་ཟུར་ཕེབས་བསྡད་པ་དང་ཨ་ནི་དེའི་ནང་ནས་ཨ་ནི་བོད་པའི་གི་སྐད་དང་ཡི་གེ་གང་ལ་རིག་གནས་གང་ལ་མཁྱེན་རྒྱ་དང་ཆུ་ཚད་ཧ་ལས་པ་མཐོ་པོ།

གཞོན་སྐྱེས་མང་པོ་བཞུགས་བྱེད་ཀྱི་ལས་ཀའི་རྣམ་གྲངས་འདྲ་མིན་འགའ་ལ་འགན་འཁྱེར་གྱི་ཡོད་པ་དང་རྒྱལ་སྤྱིའི་སྤྱི་ཚོགས་ནང་ལོགས་ལ་འགན་འཁྱེར་གྱི་ཡོད་པ་དང་བོད་རྩ་དོན་སྒང་ལ་འགན་འཁྱེར་གྱི་ཡོད་པ་དེ་འདྲའི་གྱི་གཞོན་སྐྱེས་མང་པོ་ཅིག་མཐོང་དུས་སོ་སོས་སེམས་ཤུགས་འཕར་ཡ་དང་མུ་མཐུད་ཅིག་ནས་དེ་འདྲའི་ཅིག་བྱེད་དགོས་བ་བསམ་ཡ་དེ་འདྲའི་ཅིག་བསམ་བློ་ཅིག་དང་སེམས་ཤུགས་ཅིག་སླེབས་ཀྱི་འདུག་འདི་ཙམ་མ་རེད་ད་སྤྱིར་བཏང་ང་ཚོ་ད་ལྟ་དུས་ན་མི་གཞོན་སྐྱེས་རྒྱ་མ་ཞིག་སླེབས་ཐུབ་ཡོད་མ་རེད་ད་དུང་ཀྱང་ང་ཚོ་འདི་ལས་ལྷག་བོད་པ་གཞོན་སྐྱེས་དཔེ་མང་པོ་ཡོད་རེད་བསམ་གྱི་འདུག་ཨ་ནི་ད་ལྟ་བོད་པ་གཞོན་སྐྱེས་དེ་གས་མ་བརྗེད་པ་དེ་གས་ཨ་ནི་མུ་མཐུད་ནས་ཅིག་སེམས་ཤུགས་འཕར་བྱས་ནས་ཨ་ནི་བོད་ནང་གི་དཀའ་སྡུག་དེ་གས་ང་ཚོ་ཤེས་གསལ་རེད་ཨ་ནི་ལོ་ནས་ལོ་སྡུག་རུ་སྡུག་རུ་འགྲོ་ཡ་དང་ཉེན་ཁ་ཆེ་རུ་འགྲོ་ཡ་དང་རྒྱ་མི་གི་ནུས་སྟོབས་དང་ཤུགས་དེ་གས་ཨ་ནི་ཆེ་རུ་འགྲོ་གི་ཡོད་པ་རེད་འདུག་ཨ་ནི་རྒྱ་མི་ལ་ད་ཁ་གཏད་བཅག་ཡོད་རེད་འདི་ཤེས་ཡོན་དང་ཨ་ནི་ང་རང་ཚོའི་གི་བདེན་མཐའ་ཐོག་ནས་ཨ་ནི་ཁ་གཏད་བཅག་དགོས་ཡོད་འདུག་ཨ་ནི་འདི་བཅག་མཁན་འདི་ང་རང་ཚོའི་གཞོན་སྐྱེས་དེ་གས་ཆགས་བསྡད་ཡོད་འདུག་ཨ་ནི་གཞོན་སྐྱེས་དེ་གས་ལ་ཨ་ནི་བོད་ཀྱི་རྩ་དོན་ཐོག་ལ་འགན་འཁྱེར་རོགས་གནང་ཞེས་རེ་སྐུལ་ཞུ་གི་ཡོད། SBS Tibetan Welcome Home།